རྣམ་པ་ཚོར་ངོ་སྤྲོད་དང་རྒྱང་སྲིང་བྱེད་ཀྱི་ཡིན། ད་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར། མོན་གྱི་བླ་མ་ལྷ་རྒྱལ་རིན་པོ་ཆེ་མཆོག་དགའ་ལྡན་ཚོགས་ཆེན་དུ་ཚོགས་ཆེན་སྤྲུལ་སྐུའི་ཆོས་ཞུགས་གནང་བ་མ་ཟད་དགའ་ལྡན་བྱང་རྩེ་གྲྭ་ཚང་དུའང་ཆོས་ཞུགས་གནང་བ་སོགས་དང་འབྲེལ་ཏེ་ཁོང་གིས་མ་འོངས་ཤར་མོན་ནས་ནུབ་ལ་དྭགས་བར་ནང་བསྟན་འཛིན་སྐྱོང་གནང་རྒྱུ་ཡིན་པ་གོང་ས་མཆོག་གིས་བཀའ་གནང་ཡོད་པའི་གནས་ཚུལ་ཞིག་དང་བཅས། དེ་རིང་གི་གསར་འགྱུར་ཁག་དང། དེ་ནས་བཞུགས་སྒར་རྡ་རམ་ས་ལ་ནས་བཏང་འབྱོར་གནས་ཚུལ་ཞིག་གི་ནང་དུ། Australia གི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་ཚོས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ལ་མཇལ་མོལ་དང་འབྲེལ། Australia གཞུང་གིས་མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་གྱི་སྐོར་གླེང་སློང་ཤུགས་ཆེར་གནང་ཐབས་ཀྱི་སྐུལ་མ་གཏོང་གི་ཡིན་ཞེས་གསལ་སྟོན་གནང་ཡོད་ཀི། མཐར་ལྕགས་མོ་མཚོས་གཙོ་སྐྱོང་གནང་བའི་རང་དབང་གླེང་སྟེགས་ཞེས་པའི་ཆེད་སྤེལ་ལེ་ཚན་ཞིག་དང་བཅས། དེ་རིང་གི་ལས་རིམ་ལ་གསན་རོགས། ད་རྣམ་པ་ཚོ་ཐོག་མར་དེ་རིང་གི་གསར་འགྱུར་ཁག་ཅིག་བཤད་ཀྱིས། མོན་གྱི་བླ་མ་ལྷ་རྒྱལ་རིན་པོ་ཆེ་མཆོག་དགའ་ལྡན་ཚོགས་ཆེན་དུ་ཚོགས་ཆེན་སྤྲུལ་སྐུའི་ཆོས་ཞུགས་གནང་རྒྱུ་མ་ཟད་དགའ་ལྡན་བྱང་རྩེ་གྲྭ་ཚང་དུའང་ཆོས་ཞུགས་གནང་བ་སོགས་དང་འབྲེལ་ཏེ་ཁོང་གིས་མ་འོངས་པར་ཤར་མོན་ནས་ནུབ་ལ་དྭགས་བར་ནང་བསྟན་འཛིན་སྐྱོང་གནང་རྒྱུ་ཡིན་པ་གོང་ས་མཆོག་གིས་བཀའ་གནང་ཡོད་པ་རེད། དེ་ཡང་ཟླ་བ་འདིའི་ཚེས་བཅོ་ལྔ་ཉིན་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ངོས་འཛིན་གནང་བའི་རྒྱ་གར་བྱང་ཤར་མོན་རྟ་དབང་ཁུལ་གྱི་སྤྲུལ་སྐུ་གསུམ་གྱི་ཡ་གྱལ་ལ་དྭགས་སུ་འཁྲུངས་པའི་ལྷ་རྒྱལ་རིན་པོ་ཆེ་སྐུ་ཕྲེང་དགུ་པ་མཆོག་གི་ཡང་སྲིད་བསྟན་འཛིན་དབང་ཆེན་ལགས་དགའ་ལྡན་ཚོགས་ཆེན་དུ་ཚོགས་ཆེན་སྤྲུལ་སྐུའི་ཆོས་ཞུགས་མཛད་སྒོ་དང་འབྲེལ་དགའ་ལྡན་བྱང་རྩེ་གྲྭ་ཚང་དུའང་ཆོས་ཞུགས་མཛད་སྒོ་ཚོགས་གནང་ཡོད་ཅིང་མཛད་སྒོའི་ཐོག་དགའ་ལྡན་བྱང་ཤར་གཉིས་ཀྱི་མཁན་ལས་ཟུར་རྣམ་པ་དང་རྣམ་རྒྱལ་གྲྭ་ཚང་གི་མཁན་པོ་དང་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དང་གཞན་ཡང་རྒྱ་གར་བྱང་ཤར་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་གྱིས་གཙོས་པའི་མོན་དང་ལ་དྭགས་ཁུལ་གྱི་དད་ལྡན་སེར་སྐྱ་མི་མང་མི་ཉུང་བ་ཞིག་མཛད་སྒོ་ཁག་གི་ནང་བཅར་གནང་ཡོད་ཅིང། ད་ལན་ལྷ་རྒྱལ་རིན་པོ་ཆེ་མཆོག་ཆོས་ཞུགས་ཀྱི་གལ་ཆེའི་མཛད་སྒོའི་ཐོག་ཕེབས་པའི་སྐུ་མགྲོན་རྣམ་པ་དང་མི་མང་རྣམས་ལ་རིན་པོ་ཆེ་མཆོག་གིས་ཐུགས་རྗེ་ཆེ་ཞེས་གསུངས་གནང་ཡོད་པ་རེད་ལ། ཨ་ནི་གཙོ་བོ་ལ་ནི་ཀྱེ། ང་ཚོ་ཤར་རྩེ་མཁན་རིན་པོ་ཆེ་དང། བྱང་རྩེ་མཁན་རིན་པོ་ཆེ། རྣམ་རྒྱལ་གྲྭ་ཚང་མཁན་རིན་པོ་ཆེ། རྫོགས་ར་མཁན་པོ་རིན་པོ་ཆེ། ཨ་ནི CM Sir དང་ཨ་ནི་ཚེ་བརྟན་ཆོས་འཕེལ། ཨ་ནི་ཀོང་ཙུག་གིས་ཨ་ནི་མོན་གྱི་མི་མང་དང་ལ་དྭགས་ཀྱི་མི་མང་དང་གྲྭ་པ་དང་ཨ་ནི་སེར་སྨད་དང་བྱང་རྩེ་གྲྭ་ཚང་གི་གྲྭ་པ་ཚང་མ་ལ་ཨ་ནི་བླ་སྤྱི་གི་གྲྭ་པ་ཚང་མ་ལ་ཨ་ནི་ཐུགས་རྗེ་ཆེ་ཞུ་བ་ཡིན། སྐབས་དེར་མཛད་སྒོའི་ཐོག་ཨ་རུ་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པདྨ་མཁའ་འགྲོ་ལགས་ཀྱིས་ལྷ་རྒྱལ་རིན་པོ་ཆེའི་སྐུ་ཕྲེང་དགུ་པ་དགོངས་པ་རྫོགས་པའི་རྗེས་མོན་ཡུལ་གྱི་མི་མང་རྣམས་སེམས་སྡུག་ཆེན་པོ་བྱུང་ཡང་སྟོན་པའི་བཀའ་དྲིན་ལ་བརྟེན་ནས་ལོ་གཉིས་ཀྱི་རྗེས་སུ་རིན་པོ་ཆེ་མཆོག་གི་ཡང་སྲིད་ལ་དྭགས་སུ་འཁྲུངས་ཤིང་སྤྱི་ནོར་གོང་ས་མཆོག་གི་བཀའ་དྲིན་ལ་བརྟེན་ནས་ཁོང་གི་ཡང་སྲིད་འཚོལ་ཞིབ་བྱ་རྒྱུར་དཀའ་ངལ་གང་ཡང་མ་བྱུང་བ་སོགས་ཀྱི་འགྲེལ་བརྗོད་གནང་ཡོད་ཀི། ཡང་དགའ་ལྡན་བྱང་རྩེ་མཁན་རིན་པོ་ཆེ་བློ་བཟང་བསྟན་པ་མཆོག་གིས་འགྲོ་ལ་ཕན་བདེ་མ་ལུས་པའི་འབྱུང་གནས་སངས་རྒྱས་ཀྱི་བསྟན་པ་དང་བསྟན་པ་དེ་འཛིན་གྱི་སྐྱེས་བུ་དམ་པ་རྣམས་ལ་རག་ལས་ཡོད་དུས་ཉིས་སྟོང་བཅུ་བདུན་ལོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ལྷ་རྒྱལ་རིན་པོ་ཆེ་མཆོག་གི་དབུ་སྐྲ་གཙུག་ཕུད་བཞེས་སྐབས་ལུང་བསྟན་གྱི་ཚུལ་དུ་མ་འོངས་པར་ཤར་མོན་ནས་ནུབ་ལ་དྭགས་བར་སྤྲུལ་སྐུ་ཁོང་གིས་བསྟན་པ་འཛིན་རྒྱུ་ཡིན་པའི་བཀའ་གནང་བ་ལྟར་ཚང་མས་དེའི་ཐོག་ཐུགས་སྨོན་གནང་བའི་གཞེན་སྐུལ་གནང་ཡོད་པ་རེད། གཞི་རྩའི་ལྷ་རྒྱལ་རིན་པོ་ཆེ་མཆོག་གི་སྐུ་འཕྲེང་དང་པོ་དེ་ནི་བོད་དུ་གྲུབ་ཐོབ་ཐང་སྟོང་རྒྱལ་པོའི་སྐབས་མོན་ཡུལ་དུ་རྒྱལ་པོ་ཀ་ལ་དབང་པོ་དང་བཙུན་མོ་འགྲོ་བ་བཟང་མོ་གཉིས་ཀྱི་སྲས་ལྷ་སྲས་ཀུན་ཏུ་བཟང་པོའི་ཡང་སྲིད་དུ་ངོས་འཛིན་ཞུས་པ་ནས་བཟུང་ད་བར་སྐུ་འཕྲེང་བཅུ་བྱུང་བའི་ཁྲོད་ལྷ་རྒྱལ་རིན་པོ་ཆེ་སྐུ་འཕྲེང་དགུ་པ་ཐུབ་བསྟན་འཇིགས་མེད་རིན་པོ་ཆེ་མཆོག་གིས་མོན་ཡུལ་གྱི་མི་དམངས་རྣམས་ལ་ཕན་ཐོགས་རྒྱ་ཆེར་བསྒྲུབས་ཡོད་པ་མ་ཟད་ཉིས་སྟོང་བཅུ་གསུམ་ལོར་ཟླ་བཅུ་གཅིག་པའི་ཚེས་བཅུ་དགུ་ཉིན་དགུང་ལོ་དྲུག་ཅུ་རེ་བརྒྱད་ཐོག་དགོངས་པ་རྫོགས་པ་རེད། དེ་ནས་ཉིས་སྟོང་བཅོ་ལྔ་ལོར་ཟླ་གསུམ་པའི་ཚེས་བཅུ་བདུན་ཉིན་ལ་དྭགས་སུ་འཁྲུངས་པའི་ཁྱེའུ་བསྟན་འཛིན་དབང་ཆེན་ལགས་སུ་སྤྱི་ནོར་གོང་ས་མཆོག་གིས་ཡ་མཚན་རྨད་དུ་བྱུང་བའི་རྟགས་དང་མཚན་དུ་མ་ལ་གཟིགས་པ་ལ་བརྟེན་ནས་མགོན་པོ་གང་ཉིད་ཀྱིས་ཉིས་སྟོང་བཅུ་བདུན་ལོར་ཟླ་བརྒྱད་པའི་ཚེས་གཅིག་ཉིན་ཁྱེའུ་དེ་ལྷ་རྒྱལ་རིན་པོ་ཆེ་སྐུ་འཕྲེང་དགུ་པའི་ཡང་སྲིད་དུ་ངོས་འཛིན་གནང་ཡོད་པ་རེད། སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་གིས་ཝི་ཐི་ནམ་དུ་ཆོས་ཕྱོགས་ཀྱི་མཛད་འཕྲིན་སྐྱོང་བཞིན་པ་རེད། སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ཉེ་ལམ་སྤྱི་ཟླ་བཅུ་གཅིག་ཤར་མ་ཐག་ཝི་ཐི་ནམ་དུ་ཆིབས་བསྒྱུར་མཛད་དེ་ད་བར་ཡུལ་དེའི་ས་ཁུལ་ཆེ་ཁག་གསུམ་དུ་ཆོས་ཕྱོགས་ཀྱི་མཛད་འཕྲིན་མང་དག་ཅིག་བསྐྱངས་དང་སྐྱོང་མུས་སུ་ཡིན་པ་དང། ཐོག་མར་རྒྱལ་ཁབ་དེ་ཉིད་ཀྱི་གྲོང་ཁྱེར་ཧོ་ཁི་མིན་ན་ཡོད་པའི་ལོ་ངོ་སྟོང་གི་ལོ་རྒྱུས་ལྡན་པའི་ཤ་ལི་ཝོ་པ་གོ་ད་དགོན་པའི་གཙུག་ལག་ཁང་དུ་ཆིབས་བསྒྱུར་བསྐྱངས་ནས་དད་ལྡན་མི་མང་ཚོར་བཀའ་ཆོས་སྩལ་འདུག་པ་མ་ཟད། ཝེ་ཏི་ནམ་དབུས་ནང་པའི་ལྷན་ཚོགས་ཀྱི་ཚོགས་གཙོ་མཆོག་དང་མཇལ་མོལ་གྱིས་ནང་བསྟན་སྤྱི་དང་ལྷག་དོན་དུ་གསང་སྔགས་རྡོ་རྗེ་ཐེག་པའི་སྐོར་ལ་བཀའ་བསྡུར་བྱུང་ཡོད་པ་རིན་པོ་ཆེ་མཆོག་གི་ཕྱག་མཛོད་བསྟན་འཛིན་མཁྱེན་བརྩེ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ངོ། ཐེངས་འདིར་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ཝེ་ཏི་ནམ་དུ་ཆིབས་བསྒྱུར་གནང་བ་དེ་ནི་ཁོང་གི་སྐུ་ཚེའི་ལོ་རྒྱུས་ནང་ཐེངས་དང་པོ་ཡིན་ཞིང། ཟླ་བཅུ་གཅིག་པའི་ཚེས་གསུམ་ནས་བརྒྱད་བར་ཝེ་ཏི་ནམ་ནང་པའི་མཐོ་སློབ་ཏུ་ཡུལ་དེའི་བླ་ཆེན་ཁག་དང་ཕན་ཚུན་མཇལ་འཕྲད་དང་གཙུག་ལག་ཁང་དང་དཔེ་མཛོད་ཁང། དེ་བཞིན་མཐོ་སློབ་ཀྱི་དགེ་འདུན་པ་དང་བཙུན་མ་བཅས་ལ་བཀའ་ཆོས་གནང་འདུག་ཟླ་བཅུ་གཅིག་པའི་ཚེས་དགུ་ནས་བཅུ་གཅིག་བར་ཝི་ཏི་ནམ་གྱི་གྲོང་ཁྱེར་དཱ་ལ་ཏི་རུ་གདན་ཞུས་ལྟར་རིན་པོ་ཆེ་མཆོག་གིས་ས་གནས་དེའི་དགོན་པ་ཁག་དང་དད་ལྡན་སེར་སྐྱ་ཕོ་མོ་རྣམས་ལ་བཀའ་དབང་དང་བཀའ་ཆོས་སྩལ་ཡོད་པ་རེད། ཡང་བསྐྱར་ཟླ་བཅུ་གཅིག་པའི་ཚེས་བཅུ་གཉིས་ནས་བཅུ་གསུམ་བར་ཝི་ཏི་ནམ་གྱི་གྲོང་ཁྱེར་ཧ་ནོའེ་དུ་ཆིབས་བསྒྱུར་གྱིས་ཁུལ་དེར་ཆགས་པའི་ཕུ་ཁན་དགོན་པར་གནས་གཟིགས་དང་སེར་སྐྱ་ཕོ་མོ་རྣམས་ལ་བཀའ་ཆོས་སྩལ་ལོ། ཡང་རིན་པོ་ཆེ་མཆོག་གི་ཝི་ཐི་ནམ་ཁུལ་གྱི་མཛད་འཆར་དེ་བཞིན་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གཅིག་ཉིན་ཡོངས་སུ་མཇུག་སྒྲིལ་རྒྱུ་ཡིན་པ་དང་དེ་སྔོན་སྤྱི་ཟླ་བདུན་པ་ནས་དགུ་པའི་བར་སིང་ག་ཕོར་དང་ཨུ་རུ་སུ་དེ་བཞིན་སོག་པོ་བཅས་ཀྱི་ནང་དུ་ཆོས་ཕྱོགས་ཀྱི་མཛད་འཕྲིན་མང་དག་ཅིག་བསྐྱངས་ཡོད་པ་རེད། ཨ་མི་རི་ཀའི་སན་ཧྥ་རན་སིས་ཀོ་གྲོང་ཁྱེར་དུ་བསྐོངས་པའི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོ་དཔལ་འབྱོར་མཉམ་འབྲེལ་ལྷན་ཚོགས་སུ་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་ལ་ངོ་རྒོལ་བྱེད་མཁན་གྱི་རྒྱ་ནག་དམངས་གཙོ་ལས་འགུལ་བ་དང་དགའ་བསུ་བྱེད་མཁན་བར་ལག་འཛིང་ཤོར་ཡོད་པ་རེད། དེ་ཡང་ཟླ་བཅུ་གཅིག་པའི་ཚེས་བཅོ་བརྒྱད་ཉིན San Francisco Chronicle ཞེས་པའི་ས་གནས་གསར་ཤོག་ནང་གནས་ཚུལ་ཐོན་པར་གཞིགས་ན། ཨ་མེ་རི་ཀའི San Francisco ནང་འཚོགས་པའི་ཨེ་ཞི་ཡ་ཞི་བདེ་རྒྱ་མཚོ་དཔལ་འབྱོར་མཉམ་འབྲེལ་ལྷན་ཚོགས་ཐོག་ལ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་མཉམ་ཞུགས་བྱ་ཡུལ་གྱི Moscone Center ཞེས་པའི་མདུན་དུ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ལ་ངོ་རྒོལ་བྱེད་མཁན་དང་རྒྱབ་སྐྱོར་བྱེད་མཁན་མི་མང་བར་ལག་འཛིང་ཤོར་ནས་ངོ་རྒོལ་བྱེད་མཁན་མི་འགའ་ཤས་ལ་རྨས་སྐྱོན་ཕོག་ཡོད་པ་རེད། ད་རེས་ངོ་རྒོལ་ལས་འགུལ་སྤེལ་མཁན་གྱི་གྲས་སུ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོར་རྒྱ་ནག་གི་པེ་ཅིང་གནམ་བདེ་སྒོ་མོ་ཆེའི་ཐང་ཆེན་དུ་དམངས་གཙོའི་ལས་འགུལ་ལ་རྒྱ་ནག་གཞུང་གིས་དྲག་གནོན་བྱེད་ཡུལ་གྱི་དམངས་གཙོའི་དོན་གཉེར་ཅན་རྒྱ་ནག་དམངས་གཙོ་ཚོགས་པའི་ཚོགས་གཙོ་ཝང་ཅུན་ཐའོ་ཡིས་ང་ཚོར་ཞི་བའི་ཐོག་ནས་ངོ་རྒོལ་ལས་འགུལ་སྤེལ་འདོད་ཡོད་ཀྱང་རྒྱ་ནག་གི་སྲིད་འཛིན་ལ་དགའ་བསུ་བྱེད་མཁན་ཚོས་ཁོང་ཚོའི་ཐོག་ལ་རྒོལ་རྡུང་བཏང་བའི་སྐོར་ངོ་སྤྲོད་བྱས་ཡོད་གི། དེ་བཞིན་དུ་རྒྱ་ནག་གི་དམངས་གཙོ་ཚོགས་པའི་ཚོགས་མི། ལིའུ་ཡི་ཅང་གིས་ཞི་ཅིན་ཕིང་ལ་དགའ་བསུ་བྱེད་མཁན་ཚོས་ང་ཚོའི་ལག་ནས་འཕྲེད་དར་འཕྲོག་ནས་ཕན་ཚུན་གདོང་ཐུག་གི་དོན་རྐྱེན་བྱུང་བ་ངོ་སྤྲོད་བྱས་ཡོད་གི། ཕྱོགས་མཚུངས་བོད་རིགས་ཚོས་ཀྱང་ཞི་ཅིན་ཕིང་ཐོན་པ་ནས་ཕྱིར་ལོག་པའི་བར་ངོ་རྒོལ་མཚམས་མ་ཆད་པར་བྱས་ཡོད་པ་རེད། ཨ་རིའི་ཚོང་པའི་ལྷན་ཚོགས་སྒྲིག་འཛུགས་ཀྱིས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་ལ་དགའ་བསུ་ཆེན་པོ་ཞུས་པར་ཨ་རིའི་རྒྱལ་སྤྱིའི་ཆོས་དད་ལྷན་ཚོགས་ཀྱིས་སྐྱོན་བརྗོད་གནང་ཡོད་གི། དེ་ཡང་ཨ་རིའི་རྒྱལ་སྤྱིའི་ཆོས་དད་ལྷན་ཁང་གིས་གསར་འགོད་གསལ་བསྒྲགས་ཞིག་སྤེལ་བའི་ནང་དུ་རྒྱ་ནག་གཞུང་གིས་ཞིན་ཅང་ནང་ཡུ་གུར་ཁ་ཆེའི་མི་རིགས་ཐོག་མི་སྤྱོད་ལས་འདས་པའི་མི་རིགས་རྩ་མེད་བཟོ་བའི་སྲིད་ཇུས་འཛིན་བཞིན་དུ་ཨ་རིའི་ཚོང་ལས་ཚོགས་པས་མུ་མཐུད་ནས་རྒྱ་ནག་དང་ལྷན་ཚོང་འབྲེལ་བྱེད་བཞིན་པར་ངོ་རྒོལ་མཐའ་གཅིག་ཏུ་ཡོད། དེ་ཡང་རྒྱལ་སྤྱིའི་ཆོས་དད་ལྷན་ཁང་གིས་རྒྱ་ནག་གིས་ཞིན་ཅང་ནང་ཁ་ཆེ་གྲངས་ཉུང་མི་རིགས་ཁྱོན་ཆེ་འཛིན་བཟུང་བཀག་ཉར་བྱེད་བཞིན་པ་དང་ངལ་རྩོལ་བཙན་སྐུལ་བྱེད་བཞིན་པ་བུད་མེད་ལ་བཙན་གཡེམ་བྱེད་པ་དེ་བཞིན་ཡུ་གུར་བའི་ཐུན་མོང་མ་ཡིན་པའི་རིག་གཞུང་དང་ཆོས་དད་རང་དབང་རྡོག་རོལ་གཏོང་བཞིན་པ་སོགས་གསུངས་ནས་རྒྱ་ནག་གི་ཡུ་གུར་ཙམ་མིན་པར་རྒྱ་ནག་ནང་གསང་བའི་ཐོག་ནས་ཆོས་བྱེད་མཁན་ཡེ་ཤུའི་གནམ་བདག་ཆོས་ལུགས་ཀྱི་རྗེས་འབྲང་བ་དང་དེ་བཞིན་ཡེ་ཤུའི་ཆོས་ལུགས་གསར་བའི་ལྷ་ཁང་ཧྥ་ལུང་ཀོང་ཉམས་ལེན་བྱེད་མཁན་སོགས་གྲངས་ཉུང་མི་རིགས་མང་པོའི་ཆོས་དད་རང་དབང་ལ་རྡོག་རོལ་གཏོང་བཞིན་པའི་སྐྱོན་བརྗོད་བྱས་ཡོད་གི་དེ་བཞིན་ཨ་རིའི་རྒྱལ་སྤྱིའི་ཆོས་དད་ལྷན་ཁང་གིས་སྤེལ་བའི་གསལ་བསྒྲགས་དེའི་ནང་ཨ་རིའི་ཚོང་པའི་ལྷན་ཚོགས་ཀྱིས་རྒྱ་ནག་རྒྱལ་ནང་གི་ཁྲིམས་དང་རྒྱལ་སྤྱིའི་ཁྲིམས་ལུགས་སོགས་ལ་བརྩི་མེད་རྡོག་རོལ་གཏོང་བཞིན་པ་དང་ཡ་ང་སྙིང་རྗེ་མེད་པར་གྲངས་ཉུང་མི་རིགས་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རང་དབང་ལ་འཆར་གཞི་ཡོད་པའི་སྒོ་ནས་རྡོག་རོལ་གཏོང་མཁན་རྒྱ་ནག་དམར་པོའི་གཞུང་དང་ལྷན་ཚོང་འབྲེལ་བྱ་མི་ཉན་ཞེས་རྒྱལ་སྤྱིའི་ཆོས་དད་རང་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་མི་ནོ་རི་ཐོར་ཁོ་ལགས་ཀྱིས་གསུངས་ཡོད་གི། དེ་བཞིན་ཨ་རིའི་རྒྱལ་སྤྱིའི་ཆོས་དད་རང་ལྷན་ཁང་གིས་རྒྱ་ནག་དང་མཉམ་ཚོང་འབྲེལ་གོང་འཕེལ་གཏོང་ཐབས་སུ་ཞུ་གཏུག་བྱེད་མཁན་ཨ་རིའི་ཚོང་ལས་ཁང་དང་གྲོས་ཚོགས་ཀྱི་འཐུས་མི་ཟུར་པ་སོགས་ལའང་སྐྱོན་བརྗོད་གནང་ཡོད་པ་དང་སྲིད་འཛིན་ཇོ་བྷེ་ཌེན་མཆོག་དང་ཨ་རིའི་གྲོས་ཚོགས་ཀྱི་ངོས་ནས་རྒྱ་ནག་གི་ཁེ་ཕན་གཙོ་བཟུང་བྱེད་མཁན་ཨ་རིའི་ཚོང་ལས་པ་དེ་དག་ཚོ་བཀག་འགོག་གནང་དགོས་པ་རེད་ཅེས་འབོད་སྐུལ་བྱས་ཡོད་པ་རེད་ལ། གྲོགས་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན།

ཆབ་སྲིད་ཚོགས་པ་སྣ་འཛོམས་ཀྱི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་རྣམས་ལ་བོད་ནང་གི་ཛ་དྲག་གནས་སྟངས་ཀྱི་སྐོར་ངོ་སྤྲོད་གནང་སྐབས། ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་ཀྱི་ཚོགས་གཙོ་གཞོན་པ་ཤེ་རོན་ཁི་ལེ་ཏོན་ལགས་ཀྱང་ཆེད་བཅར་གནང་ཡོད་པ་མ་ཟད། ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་ཇེ་ནེ་ཏི་རེས་ལགས་ནས། རྒྱ་ནག་གཞུང་གིས་བོད་ནང་དྲག་གནོན་གྱི་གནས་ཚུལ་ཁག་ཨོ་སི་ཁྲེ་ལི་ཡ་གཞུང་གིས་རིང་མིན་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་སུ་གླེང་སློང་གནང་དགོས་པའི་སྐུལ་མ་ཤུགས་ཆེ་གནང་ཡོད་པ། ཨོ་སི་ཁྲེ་ལི་ཡ་བོད་དོན་ལྟེ་གནས་ཁང་གི་འགན་འཛིན་ཛོའི་སྦེ་ཏི་ཧྥོ་ཏི་ལགས་ནས་འགྲེལ་བརྗོད་གནང་གི་འདུག།

རྒྱ་ནག་ནང་གི་ཕྱོགས་ཡོངས་ཀྱི་གནས་ཚུལ་ལ་རྟོག་ཞིབ་དང་མཐའ་སྡོམ་སྙན་ཐོ་འདོན་སྐབས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གྱི་གནས་ཚུལ་ཁག་གསལ་འདོན་དང། ཁྱད་པར་བོད་དོན་གྱི་ཐོག་རྒྱབ་སྐྱོར་ཤུགས་ཆེར་གནང་དགོས་པ། ཨོ་སི་ཁྲེ་ལི་ཡ་གི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་སོ་སོའི་གཞུང་ལ་ཡར་ཞུ་དང་འབད་བརྩོན་གྱི་ཆོད་སེམས་བརྟན་པོ་ཡོད་ཅེས་གྲོས་ཚོགས་འཐུས་མི་ཇེ་ནེ་ཏི་རེས་ལགས་ནས་གསུངས་པ་གི་སྐོར་འགྲེལ་བརྗོད་གནང་གི་འདུག་ཅིང། གཞན་ཡང་ཨོ་སི་ཁྲེ་ལི་ཤི་ཡ་ནང་གི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ནས་ཀྱང Australia གི་རྒྱལ་ས Canberra གི་ནང་དུ་བོད་མིའི་སྒྲིག་འཛུགས་ཀྱི་བོད་མི་གཞོན་སྐྱེས་ལྔ་བཅུར་བརྒལ་བར་དང་བླངས་ཞུ་གཏུག་དང་འབྲེལ་བ་གི་གཟབ་སྦྱོང་ཚོགས་འདུ་གནང་བཞིན་པ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་དབུ་འབྱེད་གནང་སྐབས་དམིགས་བསལ་སྐུ་མགྲོན་གྲོས་ཚོགས་འཐུས་མི Janet Rice ལགས་ནས་བོད་དོན་གྱི་ཐོག་གི་སོ་སོའི་གང་ཐུབ་ཀྱིས་རྒྱབ་སྐྱོར་གནང་ངེས་ཡིན་པ་དང། ཕྱི་དྲོར་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་དང་བླངས་ཞུ་གཏུག་དང་འབྲེལ་བ་གི་བོད་དོན་འཐབ་རྩོད་ཀྱི་ཐོག་གི་གོམ་པ་སྤོར་སྟངས་གི་སྐོར་ལམ་སྟོན་གནང་ཡོད་པ་གི་སྐོར་གྱི་འགྲེལ་བརྗོད་གནང་གི་འདུག། དམིགས་བསལ་གྱི་དགོངས་རྒྱུ་ཟེར་ནས་རེད་ཕྱི་སྡོད་སྐུ་མགྲོན་དེས་ད་ལྟ Janet Rice། Rice རེད། Senator Janet Rice གྱིས་སྤྱི་བཏང་བཅས་ཀྱི་འཐབ་རྩོད་ཀྱི་ནང་ད་ཅི་ཁོ་རང་གི་ཉམས་མྱོང་འགྲོ་བ་དེ་མ་གཏོགས་གསུངས་པ་རེད། ཨ་ནི་ད་ཨོ་སི་ཁྲེ་ལི་ཡ་གི་དཔེ་མཚོན་འགྲོ་བ་ཤ་སྟག་རང་བཞིན་གྱི་ཁོ་རང་སྤི་གས་བོད་པའི་འཐབ་རྩོད་སྒང་ལ་ཡང་གང་ཐུབ་ཅི་ཐུབ་མུ་མཐུད་ནས་བྱེད་ཀྱི་ཡིན་ཟེར་ག་མུ་འདི་བྱས། ན་ཚུལ་ཁྲིམས་ལགས་ཀྱིས་གཙོ་བོ་འགྲོ་བ་དེ་དེ V-TAG ཀྱི་དེ། གི་གནས་སྟངས་ཀྱི་ཐོག་ནས་ཨ་ནེ་ཨན་ཅིག་གིས་ང་ཚོ་ད་བོད་ཀྱི་འཐབ་རྩོད་སྒང་ལ་ཡང་གོམ་པ་རྒྱག་ཡ་གི་དེ་འདྲའི་སྒང་ལ་བཀའ་མོལ་གནང་སོང། Australia གི་ནང་གི་གྲོང་ཁྱེར Sydney དང་རྒྱལ་ས Canberra མངའ་ཁུལ་གྱི་བོད་རིགས་ཚོགས་པ་གི་འགན་ཡོད་མི་སྣ་ཚོར་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཐུག་འཕྲད་བཀའ་མོལ་གནང་ཡོད་པ་མ་ཟད་དུ Australia གི་གསང་བའི་ལས་དོན་དང་བདེ་འཇགས་ཀྱི་ཆེད་ལ་བཙུགས་པ་གི་གྲོས་ཚོགས་ཀྱི་ཚོགས་ཆུང་གི་ཚོགས་གཙོ Peter Khalil ལགས་ལའང་མཇལ་འཕྲད་དུ་བཀའ་མོལ་གནང་ཡོད་པ་དང། རིམ་པས་བཀའ་བློན་ནོར་འཛིན་སྒྲོལ་མ་ལགས་བོད་དོན་གྱི་ཆེད་དུ New Zealand རྒྱལ་ཁབ་ཀྱི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་གཏན་འཁེལ་ཡོད་པ་རེད། གཞིས་སྒར་ནི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ཡིན། རང་རྣམ་པ་གཙོ་བོ་ཆི་ན་པི་ཏར་རྟ་སྲན་བཞིན་པ་འདི་ཨེ་ཤ་རང་དབང་རླུང་འཕྲིན་ཁང་ཡིན། ང་དང་ལྷ་རྒྱ་ཡིན། ད་ཞུ་ནིའི་མི་མཐུན་ནས་བཟང་སྒྱུར་བྱེད་ཀྱི། རིང་མིན་ཕྱི་ཟླ་དང་པོའི་ནང་ཐེ་ཝན་གྱི་སྲིད་འཛིན་གྱི་འོས་བསྡུའི་ནང་ཞུགས་མཁན་ཐེ་ཝན་གྱི་ཕྱོགས་འགལ་ཆབ་སྲིད་ཚོགས་པ་ཚོས་ཐུན་མོང་གི་སྲིད་འཛིན་གྱི་འོས་མི་མོས་མཐུན་བྱུང་མེད་པ་རེད། དེ་ཡང་ད་ལྟའི་ཐེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་ཁ་གཏད་ཕྱོགས་འགལ་ཆབ་སྲིད་ཚོགས་པ་གཙོ་བོ་གཉིས་ཏེ་ཐེ་ཝན་རྒྱལ་ཡོངས་ཆབ་སྲིད་ཚོགས་པ་དང་ཐེ་ཝན་མི་དམངས་ཀྱི་ཚོགས་པ་ཞེས་པ་གཉིས་པོས་གཟའ་སྤེན་པའི་ཉིན་གསར་འགོད་ལྷན་ཚོགས་ཅིག་གི་ཐོག་ནས་ཁོང་ཚོའི་སྲིད་འཛིན་གྱི་འོས་མིའི་ཐད་གསལ་སྟོན་བྱེད་རྒྱུའི་རེ་བ་བྱས་པ་ལས་ལྡོག་སྟེ་ཁོང་ཚོའི་ཚོགས་པ་ཁག་གཉིས་པོ་ཐུན་མོང་གི་མོས་མཐུན་མ་བྱུང་བའི་རྐྱེན་གྱིས་བསྐྱར་དུ་གོ་བསྡུར་བྱ་དགོས་ཀྱི་ཡོད་པའི་སྐོར་གསལ་སྒྲོག་བྱས་ཡོད། ད་རེས་ཆབ་སྲིད་ཚོགས་པ་ཆེ་ཁག་གཉིས་ཀྱི་སྲིད་འཛིན་གྱི་འོས་མི་ཐུན་མོང་གིས་མོས་མཐུན་མ་བྱུང་པ་དེ་ཡིས་སྲིད་འཛིན་གྱི་འོས་མིའི་ནང་བཞེངས་མཁན་ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་ད་ལྟའི་ཐེ་ཝན་གྱི་སྲིད་འཛིན་གཞོན་པ་སྐུ་ཞབས་བྷི་ལེའམ་ལེ་མཆོག་སྲིད་འཛིན་གྱི་འོས་མིའི་འགྲན་བསྡུར་ནང་གཙོ་བོ་ཆགས་ཀྱི་ཡོད་པ་དང་ཁོང་ནི་ད་ལྟའི་ཐེ་ཝན་གྱི་སྲིད་འཛིན་ལྕམ་ཚན་ཡིན་ཝུན་མཆོག་གི་རྒྱུན་འཛིན་པ་ཆགས་རྒྱུའི་ཐུགས་རེ་གནང་གི་ཡོད་པ་རེད། ལྕམ་ཚན་ཡིན་ཝུན་མཆོག་གིས་ཐེ་ཝན་གྱི་སྲིད་འཛིན་གྱི་མཛད་ཁུར་ཐེངས་གཉིས་ལ་བཞེས་ཏེ་ལོ་བརྒྱད་ཕྱིན་པའི་རྗེས་སྲིད་འཛིན་དུ་བསྐྱར་དུ་བཞེངས་མི་ཆོག་པ་རེད། ཐེ་ཝན་གྱི་སྲིད་འཛིན་གྱི་འོས་བསྡུའི་ནང་ཉེན་ཁ་ཞིག་ནི་ཐེ་ཝན་དང་རྒྱ་ནག་གི་འབྲེལ་ལམ་ཡིན་ཞིང་རྒྱ་ནག་དམངས་གཙོ་ཡར་ཐོན་ཚོགས་པས་ཐེ་ཝན་རང་ཉིད་ཀྱི་སྟངས་འཛིན་འོག་ཏུ་གནས་དགོས་པ་དང་ཐེ་ཝན་དང་ཨ་མི་རི་ཀ་དང་མཉམ་དུ་གནས་དགོས་པ་དང་ཐེ་ཝན་རང་ཉིད་ཀྱི་ཁྲིམས་ལུགས་ཀྱི་ཁྱབ་ཁོངས་ནས་ཐེ་ཝན་རང་སྲུང་ལ་མཁོ་བའི་གོ་མཚོན་མཁོ་སྤྲོད་བྱེད་དགོས་པའི་སྐོར་གསུང་བཞིན་ཡོད་པ་རེད། ཧྥི་ལི་པེན་གྱི་སྲིད་འཛིན་མོ་ར་ཁོ་སི་ཡིས་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་དང་ཐུག་འཕྲད་བྱས་ཏེ་ལྷོ་རྒྱ་ནག་རྒྱ་མཚོ་ནང་གི་ཛ་དྲག་གི་དཀའ་རྙོག་ཇེ་ཆུང་དུ་གཏོང་ཐབས་སུ་ཐབས་ལམ་འཚོལ་བཞིན་ཡོད་པ་རེད། དེའང་ཧྥི་ལི་པེན་གྱི་སྲིད་འཛིན་གྱིས་ཕྱི་ཟླ་བཅུ་གཅིག་པའི་ཚེས་བཅོ་བརྒྱད་རེས་གཟའ་སྤེན་པའི་ཉིན་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་ལ་ཐུག་འཕྲད་བྱས་ཏེ་ལྷོ་རྒྱ་ནག་རྒྱ་མཚོ་ནང་གི་ཛ་དྲག་གི་དཀའ་རྙོག་ཆུང་དུ་གཏོང་ཐབས་དང་ཧྥི་ལི་པེན་ནས་ཡི་ཉ་བ་རྣམས་ཉ་འཛིན་གྱི་ལས་ཀ་བསྐྱར་གསོ་ཡོང་ཐབས་ཀྱི་ཐབས་ལམ་འཚོལ་ཐབས་བྱས་ཡོད་ཀྱང་ཧྥེ་ལི་པེན་དང་རྒྱ་ནག་གཉིས་བར་ཕན་ཚུན་མུ་མཐུད་ནས་འབྲེལ་ལམ་བྱེད་དགོས་ཀྱི་ཡོད་པར་བརྟེན་ད་རེས་དབུ་ཁྲིད་གཉིས་ཀྱི་གྲོས་མོལ་དེ་ནི་གཙོ་བོ་གཅིག་ཞི་བདེ་རྗེས་སྙེག་ཡོང་ཐབས་དང་མཚོ་ཁར་སྒོ་དབྱེ་རྒྱུ་རྒྱུན་འཁྱོངས་བྱ་རྒྱུ་ལྷོ་རྒྱ་ནག་རྒྱ་མཚོ་ཐོག་མཁའ་ལམ་འགྲིམ་འགྲུལ་གྱི་གནད་དོན་ཐོག་གྲོས་མོལ་གནང་བའི་སྐོར་ལ་ཨ་མི་རི་ཀའི་སན་ཧྥི་རན་སི་སི་ཀོ་གྲོང་ཁྱེར་ནང་འཚོགས་པའི་ཨེ་ཞི་ཡ་དང་ཞི་བདེ་རྒྱ་མཚོའི་ལྷན་ཚོགས་ཀྱི་ཟུར་དུ་གསར་འགོད་པར་གསུངས་ཡོད་པ་རེད། ཁོང་གིས་ང་ཚོ་ཐུན་མོང་གིས་ལྷོ་རྒྱ་ནག་རྒྱ་མཚོ་ནང་གི་ཛ་དྲག་གི་དཀའ་རྙོག་ཆུང་དུ་གཏོང་ཐབས་སུ་འབད་བརྩོན་བྱས་པ་ཡིན་ལུགས་གསུངས་པ་ལས་དེ་ལས་རྒྱས་པའི་གནས་ཚུལ་འགྲེལ་བརྗོད་གང་ཡང་བྱས་མེད་གི། ཡིན་ན་ཡང་ཁོང་གིས་རྒྱ་ནག་དང་ཧྥེ་ལེ་པེན་གྱི་གྲུ་གཟིངས་ཐེངས་གཅིག་གདོང་ཐུག་བྱུང་བ་ལྟར་རྒྱལ་ཁབ་གཉིས་ཀྱི་གྲུ་གཟིངས་གདོང་ཐུག་གི་དོན་རྐྱེན་ཐད་ལ་བློ་འཚབ་ཡོད་པའི་སྐོར་གསུངས་ཡོད་ལ་ད་དུང་ཁོང་གིས་ཧྥེ་ལེ་པེན་གྱི་ཉ་བ་ཚོའི་དཀའ་ངལ་གླེང་སློང་བྱ་རྒྱུའི་ཁས་ལེན་བྱས་པ་ལྟར་རྒྱ་ནག་གི་སྲིད་འཛིན་ལ་དེའི་སྐོར་གླེང་སློང་བྱས་པ་ཡིན་ཟེར་བཤད་ཡོད་གི། ཐའེ་ཝན་གྱི་སྐུ་ཚབ་ཀྱིས་ད་ལན་ཨ་རིའི་ནང་ཨེ་ཞི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་ལས་ལྷན་ཚོགས་ཀྱི་ཚོགས་ཞོར་དུ་ཨ་རིའི་སྲིད་འཛིན་ཇོ་བྷ་ཏིན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕེན་གཉིས་མཇལ་འཕྲད་གནང་བ་དེས་ཐའེ་ཝན་གྱི་དངངས་འཚབ་ཇེ་ཆུང་དུ་འགྲོ་བའི་རེ་བ་ཡོད་ཟེར་གསུངས་ཡོད་གི་དེ་ཡང་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང་དུ་ཨ་རིའི་སན་ཧྥ་རན་སིས་ཀོ་རུ་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་ཆེས་མཐོའི་ལྷན་ཚོགས་སྐབས་སུ་དགུང་ལོ་དགུ་བཅུ་གོ་གཉིས་ལ་སོན་པའི་ཐེ་ཝན་གྱི་སྐུ་ཚབ་ཚོང་པ་མོ་རི་སི་ཁྲང་ལགས་ཀྱིས་རེས་གཟའ་པ་སངས་ཉིན་ཨ་རིའི་སྲིད་འཛིན་དང་ཞི་ཅིན་ཕིང་རྣམ་གཉིས་གསུང་གྲོས་གནང་ཐུབ་པ་དེས་རྒྱལ་སྤྱིའི་སྟོབས་ཆེན་རྒྱལ་ཁབ་གཉིས་ཀྱི་དབར་དེ་བཞིན་མངའ་ཁུལ་གྱི་དངངས་འཚབ་རྣམས་ཇེ་ཆུང་དུ་འགྲོ་བའི་རེ་བ་ཡོད་ཚུལ་བཤད་ཡོད་གི། ཡང་ཁྲང་ལགས་ཀྱིས་སྲིད་འཛིན་ཇོ་བྷ་ཏིན་དང་ཞི་ཅིན་ཕིང་རྣམ་གཉིས་ཀྱིས་ཡུལ་གྲུ་གཉིས་ཀྱི་དབུ་ཁྲིད་དང་དམག་གི་ཆེས་མཐོའི་དཔོན་རིགས་དབར་ཐད་ཀར་འབྲེལ་ལམ་བསྐྱར་གསོ་བྱ་རྒྱུར་མོས་མཐུན་གནང་བ་ནི་བཟང་ཕྱོགས་ཀྱི་འགྱུར་བ་ཞིག་ཡིན་པ་དང་དེས་རྒྱ་ནག་དང་ཨ་རིའི་དབར་དངངས་འཚབ་ཇེ་ཆུང་དུ་འགྲོ་རྒྱུར་ཕན་ཐོགས་ཡོང་ངེས་རེད་ལ་ཐེ་ཝན་གྱི་ཞི་བདེ་གཏན་འཇགས་ལའང་ཕན་ཐོགས་ཡོང་ངེས་རེད་ཅེས་བཤད་ཡོད་གི་འབར་མའི་ནང་གི་རཱ་ཧན་མངའ་སྡེའི་ནང་སླར་ཡང་དྲག་པོའི་གདོང་ཐུག་གི་དོན་རྐྱེན་བྱུང་སྟེ་མི་མང་མང་བོ་ཉེན་གཡོལ་དུ་འགྲོ་བཞིན་ཡོད་པ་རེད། དེའང་གཟའ་འཁོར་འདིའི་ནང་འབར་མ་གཞུང་གི་དམག་དཔུང་དང་གྲངས་ཉུང་མི་རིགས་ཀྱི་གྱེན་ལོག་ཤོག་ཁག་བར་སླར་ཡང་དྲག་པོའི་གདོང་ཐུག་གི་དོན་རྐྱེན་བྱུང་བའི་རྐྱེན་གྱིས་དྲག་པོའི་གདོང་ཐུག་བྱུང་ཡུལ་འབར་མའི་ནུབ Rakhine མངའ་སྡེ་ནས་མི་མང་ཉིས་ཁྲི་དྲུག་སྟོང་ལྷག་ཉེན་གཡོལ་དུ་འགྲོ་དགོས་བྱུང་བའི་སྐོར་རེས་གཟའ་པ་སངས་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འབྲེལ་ཡོད་ལས་ཁུངས་ཀྱིས་གསུངས་ཡོད་གི་གསན་མཁན་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན་དེ་རིང་གི་རང་དབང་གི་གླེང་སྟེགས་ཀྱི་ལེ་ཚན་ནང་དུ་ནུབ་ཕྱོགས་ཡུལ་གྲུ་ཁག་ཏུ་གཞོན་སྐྱེས་ཁྲོད་དུ་དར་ཁྱབ་ཆེ་བའི་རྒྱ་ནག་གི་ཐིག་ཐོག་གི་མཉེན་ཆས་ཀྱི་བདེ་འཇགས་དང་འབྲེལ་ནས་ཨ་རིས་ཇི་ཕྱིར་མཉེན་ཆས་དེ་བཀག་སྡོམ་བྱེད་བཞིན་པ་དང་རྒྱ་ནག་གིས་རྒྱབ་སྐྱོར་བྱེད་པ་སོགས་ཀྱི་ཐད་གནད་དོན་དབྱེ་ཞིབ་པ་དང་མཉམ་དུ་ལྕགས་མོ་མཚོས་གཏིང་ཟབ་ངང་དབྱེ་ཞིབ་བྱས་པར་གསན་རོགས་གནང། གསན་མཁན་རྣམ་པ་བདེ་མོ་ཡིན་ན་ང་རང་དབང་གི་གླེང་སྟེགས་ཀྱི་ལེ་ཚན་གཙོ་སྐྱོང་བ་ལྕགས་མོ་མཚོ་ཡིན་དེང་སྐབས་ཐིག་ཐོག་ཞེས་པའི་སྤྱི་ཚོགས་དྲ་རྒྱའི་མཉེན་ཆས་དེ་ཨ་རི་གཙོ་བྱས་པའི་ནུབ་ཕྱོགས་ཡུལ་གྲུ་ཁག་གི་ན་གཞོན་ཁྲོད་ཧ་ཅང་དར་ཁྱབ་ཆེན་པོ་ཡོད་པ་དང་འབྲེལ་ནས་ནུབ་ཕྱོགས་ཡུལ་གྲུ་མང་བོ་ཞིག་གིས། མཉེན་ཆས་དེའི་རྒྱབ་ལོགས་ཀྱི་བདེ་འཇགས་སོགས་ཀྱི་གནད་དོན་ཐད་བློ་འཚབ་བྱེད་བཞིན་པ་དང། ཡུལ་གྲུ་ཁག་ཅིག་གིས་ཐིཀ་ཐོག་གི་མཉེན་ཆས་དེ་བཀག་སྡོམ་ཡང་བྱེད་བཞིན་པ་རེད། དེ་བཞིན་ཨ་མི་རི་ཀའི་གྲོས་ཚོགས་ནང་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མིས་ཐིཀ་ཐོག་གི་ཚོང་ལས་ཁང་གི་ལག་བསྟར་འགན་འཛིན་ཀྲུའུ་ཧྲུའུ་ཙི་འབོད་འགུག་བྱས་ཏེ་ཉམས་ཞིབ་ཚོགས་འདུ་བསྡུས་ནས་ཆུ་ཚོད་ལྔ་ལྷག་གི་རིང་ཐིཀ་ཐོག་གི་མཉེན་ཆས་ཀྱི་བདེ་འཇགས་དང་འབྲེལ་བའི་ཐད་དྲི་བ་དང་ལན་འདེབས་བྱས་ཡོད། དེའི་རྗེས་སུ་ནུབ་ཕྱོགས་གསར་འགྱུར་བརྒྱུད་ལམ་ཁག་ཏུ་རྒྱ་ནག་པེ་ཅིན་ན་ཡོད་པའི་ཚོང་ལས་ཁང་ཞིག་གི་སྟངས་འཛིན་འོག་གི་ཨ་རིའི་ནང་དེབ་སྐྱེལ་གསར་འཛུགས་བྱས་པའི་སྤྱི་ཚོགས་དྲ་རྒྱ། TikTok གི་མཉེན་ཆས་དེས་ནུབ་ཕྱོགས་སྤྱི་ཚོགས་ཁྲོད་བཀོལ་སྤྱོད་ཐད་ཀྱི་བདེ་འཇགས་དང་གནས་ཚུལ་རྫུན་མ་ཁྱབ་སྤེལ་ཐད་སྔར་ལས་དོགས་པ་ཇེ་ཆེར་འགྲོ་གི་ཡོད་པ་རེད་ཟེར། ཡིན་ན་ཡང་རྒྱ་ནག་གི་གསར་འགྱུར་ནང་ཐིཀ་ཐོག་གི་མཉེན་ཆས་ཚོང་ལས་ཁང་དེའི་སིང་ག་ཕོར་ནས་ཡིན་པའི་རྒྱ་རིགས་ལག་བསྟར་འགན་འཛིན་དེས་དབྱིན་སྐད་ཡག་པོ་བཤད་དེ་དྲི་བ་ཁག་ལ་ལན་འདེབས་ཆུ་བཞུར་བཞུར་བྱས་ཚུལ་དང། ཨ་མི་རི་ཀས་མཉེན་ཆས་དེ་བཀག་སྡོམ་དང་ཡང་ན་མཉེན་ཆས་ཚོང་ལས་ཁང་དེ་རྦད་དེ་རྒྱ་ནག་ནང་གི་ཚོང་ལས་ཁང་དང་འབྲེལ་བ་མེད་པར་ཨ་མི་རི་ཀར་བཙོང་བའི་རེ་བ་བཏོན་པ་དེ་ནི་ཨ་རིས་རྒྱ་ནག་གི་འདྲ་མཉམ་གྱི་ཚོང་ལས་འགྲན་རྩོད་ཐད་དབང་ཡོད་ཐུབ་ཚོད་གཏོང་གི་ཡོད་ཚུལ་བརྗོད་བཞིན་པ་རེད། དེས་ན་གནད་དོན་དེའི་རྒྱབ་ལྗོངས་ཀྱི་གནས་ཚུལ་ངོ་མ་དེ་ག་འདྲ་ཞིག་ཡིན་ནམ། རྒྱ་ནག་གཞུང་གི་སྟངས་འཛིན་འོག་ཚུད་པ་དང་ཡང་ན་ཚུད་ཉེན་ཡོད་པའི་མཉེན་ཆས་དེ་མུ་མཐུད་དུ་ཨ་མི་རི་ཀ་སོགས་ནུབ་ཕྱོགས་སྤྱི་ཚོགས་ཁྲོད་བེད་སྤྱོད་བཏང་བ་ཡིན་ན་ནུབ་ཕྱོགས་སྤྱི་ཚོགས་ལ་གནོད་འཚེ་ག་རེ་ཡོད་དམ། ཨ་རིའི་སེམས་འཚབ་ནང་དོན་ག་རེ་ཡིན་ནམ་རྒྱ་ནག་ལ་ཁེ་བཟང་ག་རེ་ཡོད་དམ་ཞེ་ན། གཤམ་ནས་ད་ལྟ་ཨོ་སི་ཀྲི་ལི་ཡར་གནས་སྡོད་རྩོམ་པ་པོ་དང་སྲིད་དོན་དབྱེ་ཞིབ་པ་ལྷ་སྡེ་གནམ་ལོ་ཡག་ལགས་ནས་གནད་དོན་འདི་དག་ཐད་གཏིང་ཟབ་པོའི་སྒོ་ནས་ཕྱོགས་གསུམ་ནས་དབྱེ་ཞིབ་གནང་ཡོད། ད་མ་གཞི་ནས་མཉེན་ཆས་འདི་ཅི་ཟིག་རེད་པེ་ཅིང་གི་སྟངས་འཛིན་གི་འོག་ན་ཡོད་ནི་ཟིག་རེད་འགི་ན་ད་དེའི་རྒྱུ་མཚན་གི་འགི་ན་ད་འདི་ཡོད་ག་དེ་ད་ཐའི་ཁུལ་དུ་འགི་ན་ད་ཁོང་ཚོ་མྱི་སྒེར་གི་འགི་ན་ད་གནས་ཚུལ་འདི་འགི་ན་ད་ཨ་རི་གི་ནང་ན།

ཆ་ཚང་གོ་བ་གིན་ཧར་ཕྱོགས་གི་ལག་པ་ནང་ང་བླང་ཡི་གིན་རེད། ད་དི་སྐད་གཏོང་ར་ནིན་གིན་ན་ཧར་ཕྱོགས་ནིན་གིན་ན་ད་མྱི་རེ་རེ་གི་བུ་ག་གི་དི་ཁ་ཚང་གི་ལག་ན་ཡོད་ཙང་ནིན་གིན་ན་ད་མྱི་དི་ཁ་ཚང་གི་དི་ཆོས་གི་བསམ་བློ་གིན་ན་སྟངས་འཛིན་ཆི་ཟིན་གི་ཁོ་གིན་ན་བ་ད་དི་དི་ཁ་ཚང་གི་གིན་ན་བ་གི་བ་རེད། དེ་ཡིན་ཙང་གིན་ན་ད་གལ་སྲིད་ཨ་རི་ག་གི་བ་ར་གདོང་ཐུག་བྱུང་དི་ང་ཡིན་ན

གནས་སྟངས་ཁ་ཤས་འོག་མཉེན་ཆས་དེའི་བེད་སྤྱོད་གཏོང་མཁན་གྱི་གཞི་གྲངས་རྒྱལ་མཚམས་བརྒལ་ནས་བརྗེ་སྤོར་ཆོག་གི་ཡོད་པ་དང། རྒྱལ་ཁབ་སོ་སོའི་ཁྲིམས་ལུགས་སྡེ་ཁག་གིས་དོགས་འདྲི་དེས་ཀྱང་འབྲེལ་ཡོད་གཏན་འབེབས་ལྟར་གཞི་གྲངས་མཁོ་སྤྲོད་བྱེད་དགོས་པ་བཀོད་ཡོད་པས། ཁ་གསལ་པོའི་ཐོག་ནས་བཤད་ན། རྒྱ་ནག་གཞུང་གིས་དགོས་ངེས་ཀྱི་དུས་སུ་མཉེན་ཆས་ཚོང་ལས་ཁང་དེ་བརྒྱུད་ཨ་རི་དང་ནུབ་ཕྱོགས་ཀྱི་མཉེན་ཆས་དེ་བེད་སྤྱོད་བྱེད་མཁན་གྱི་གནས་ཚུལ་ལེན་ཆོག་གི་ཡོད་པ་རེད། དེ་བཞིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཉན་ཞིབ་ཚོགས་འདུའི་སྟེང་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ཚོས་ཡང་ནས་ཡང་དུ་ཐིག་ཐོག་མཉེན་ཆས་ཀྱི་བདེ་འཇགས་ཐད་སེམས་འཚབ་ཀྱི་རྣམ་འགྱུར་ཤུགས་ཆེན་བསྟན་ཡོད་པ་རེད། ཨ་རིའི་ཝ་ཤིན་ཏོན་ན་ཡོད་པའི་ཧུ་ཏི་སིན་བློ་འདོན་ཉམས་ཞིབ་ཁང་གི་ཉམས་ཞིབ་པ་རྒན་པ་ཏོ་མ་སི་རྡེ་སི་ཏེ་རི་བྷེར་གི་ཡིས་ཨ་རིའི་གྲོས་ཚོགས་ནས་གཙོ་བོ་ཐིག་ཐོག་མཉེན་ཆས་ཐད་ཕྱོགས་གཉིས་ནས་བློ་འཚབ་གནང་བཞིན་པ་བརྗོད་བྱུང། ཨ་རིའི་གཞུང་གིས་ཐོག་མར་མི་སྒེར་གྱི་གཞི་གྲངས་བསྡུ་རུབ་ཐད་སེམས་ཁྲལ་བྱེད་པ་དང། དེ་ནས་ཨ་རིའི་གཞོན་སྐྱེས་ཚོས་གསར་འགྱུར་གྱི་ཡོང་ཁུངས་དེ་ཐིག་ཐོག་བྱེད་པར་སེམས་འཚབ་ཡོད་པ་རེད་ཟེར། དེ་མིན་ཕེའོ་བློ་འདོན་ཉམས་ཞིབ་ཁང་གིས་ཚོད་དཔོག་བྱས་པའི་ཁྲོད་ལོ་ན་སུམ་ཅུ་མན་གྱི་ཨ་མི་རི་ཀའི་མིའི་ནང་བཞི་ཆ་གི་གཅིག་གི་གསར་འགྱུར་ཡོང་ཁུངས་གཙོ་བོ་ཐིག་ཐོག་ཆགས་ཡོད་པ་རེད། ཡིན་ན་ཡང་ཐིག་ཐོག་གི་གསར་འགྱུར་ནང་རྣོ་ཚོར་ཅན་གྱི་ཚིག་ཟེར་བར།

ཉེན་ཁ་ཡོད་གི་བསམ་མནོ་མི་གནང་གི་ན་སྙན་པོ་མི་གནང་གི་དམ་ཆ་ཚང་གི་གོ་ཤེས་ཡོང་བ་རེད་ཨ་ནི་ཨ་རི་ལ་ཉིན་ན་ད་དུག་ར་དུག་ཚོད་ད་དུག་ཁ་ཚང་གི་གནང་རྒྱུ་དམ་ག་གི་རེད་ཨ་ནི་ཡིན་གི་ན་འདི་མོ་གི་ཉེན་ཁ་ཉིན་ན་ཤོག་ཆ་ཆག་གི་བ་རེད་དེ་རྒྱུ་མཚན་གི་ཉིན་ན་ད་རེ་ཡིན་གི་ན་འདི་འགོག་དགོས་གི་ཡིན་གི་ན་ད་འདི་གི་བ་རེད་སྔ་ན་ཊམ་ཕུ་སྲིད་གཞུང་གི་འོང་གི་སྲིད་གཞུང་གི་ངོས་ནས་ཅིག་འགོག་ཐུབ་གི་དེ་ཨ་རི་དུ་འགོག་མ་ཐུབ་བ་རེད་ཁྲིམས་ཐོག་ནས་ཡིན་གི་ན་ཤོར་སོང་བ་རེད་ད་དེའི་དེའི་རྒྱུ་མཚན་གི་ད་རེ། གྲོས་ཚོགས་གི་ནང་ནས་ཡིན་ན་ནག་གེ་དང་གྲོས་ཚོགས་ནས་ཡིན་ན་ཐུན་མོང་གི་ནག་གེ་དང་ན་འཇུག་དགོས་པ་རེད། ཡིན་ན་ཡང་རྒྱ་ནག་ཕྱི་འབྲེལ་ལྷན་ཁང་གིས་ཨ་མི་རི་ཀའི་གྲོས་ཚོགས་ནས་ཐིག་ཐོག་གི་མཉེན་ཆས་ཐད་ལ་ཉན་ཞིབ་དང་མཉེན་ཆས་དེ་བཀག་སྡོམ་བྱེད་རྩིས་ནི་ཨ་རིས་བདེན་ལུགས་མེད་པར་རྒྱལ་ཁབ་གཞན་གྱི་ཚོང་ལས་ཁང་གི་ཐོག་གཉའ་གནོན་དང། ཁྲོམ་རའི་ཚོང་ལས་ཀྱི་འདྲ་མཉམ་འགྲན་རྩོད་ལ་བརྩི་བཀུར་མ་བྱས་ཚུལ་བརྗོད་ཀྱིན་འདུག་དེས་ན་རྒྱ་ནག་གིས་ལོ་ཤས་སྔོན་ནས་ངོ་དེབ་དང Twitter། Google སོགས་སྤྱི་ཚོགས་དྲ་རྒྱ་བཀག་སྡོམ་བྱས་པ་དེ་གཉིས་ཐད་ཚད་གཞི་གཉིས་འཛིན་དོན་ཅི་ཡིན་ནམ་ཞེ་ན། རྩོམ་པ་པོ་དང་སྲིད་དོན་དབྱེ་ཞིབ་པ་ལྷ་སྡེ་གནམ་ལོ་ཡག་ལགས་ནས་དབྱེ་ཞིབ་གནང་རྒྱུར། ཨ་རེ་ཡ་ད་འདི་དབང་ཆ་གཅིག་སྡུད་ཀྱི་ཡིན་ན་དང་ཨ་ནི་ཡིན་ན་ད་སྒེར་གཅོད་ཀྱི་གཞུང་གཅིག་ཡིན་ན་ཡིན་ན་ད་ཁོ་བྱ་བ་ཆེ་མ་ཆུང་གསུམ་ཡོངས་རྫོགས་གི་ཐོག་ཚད་གཞི་ཡིན་ན་གཉིས་འཛིན་གྱི་ཡོད་རེད་ཡིན་ན་ད་འདི་ཡིན་ན་བཟུང་ཆོག་གི་ཡོད་རེད་ཨ་ཏི་རྒྱུ་མཚན་ཆི་ཟིག་དེ་ནི་ཁོ་ཚོ་གི་ནང་གི་མང་ཚོགས་ཀྱི་ཡིན་ན་ད་དོན་དག་གཅིག་གི་ར་ཁོ་གོ་གི་ནི་མ་རེད་ཨ་ནི་དེ་གོ་གི་གི་མེད་ན་སྲིད་གཞུང་གི་ཡིན་ན་བཤད་བཏང་ནོ་ཡིན་ན་མ་གཏོགས་ཡིན་ན་གཞན་པ་ཡིན་ན་ཞིག་ག་རེ་ཉན་ཐུབ་གི་ནི་མ་རེད་ཨ་ནི་སྲིད་གཞུང་གི་ཡིན་ན་གི་ཆོ

བཀོད་གཏོང་བ་རེད་འདི་ནི་ཁོང་ཚོ་གི་ཁ་ཡག་སོ་ཡིན་ན་གཙོ་ཆེ་བ་དེ་རེད་དེ་རྒྱལ་ཁབ་ཀྱི་བདེ་འཇགས་ཡིན་ཞིང་ཨ་ནི་ཀྲུང་ཧྭ་མི་རིགས་ཀྱི་བསྐྱར་དར་འདི་སློབ་པ་ཡོང་དགོས་ཞེས་འོ་ད་དུ་བཤད་དགོས་བ་རེད་དེ་ནས་བཀའ་ལི་ད་ཡིན་ན་ར་ཨ་ནི་ཨ་རི་གི་ད་ད་བཀའ་ལི་ད་ཐིག་ཐོག་གི་འདི་ཡིན་ན་ད་ཡང་མིན་ན་འགོག་གི་ཡིན་ཟེར་ཡང་མིན་ན་ཁོང་ཚོ་ཨ་རི་ལ་བཙོང་ཟེར་ད་ལི་འདིའི་ཐོག་ག་འདི་གི་དོ་བདག་འདི

ཆོག་པ། འོ་ད་ཏུ་པེ་སའོ་ཨི་ད་ལི་ཡིན་གྱི་ན་བཙོང་དགོས་པ་རེད་དེའི་ཐོག་པེ་ཡིན་ན་ད་གར་གི་ཡིན་གྱི་ན་ད་ད་རྒྱ་ནག་དམར་ཤོག་གཞུང་གི་ཡིན་ན་ད་ཇུས་འདི་ཧ་ཅང་གི་ཇུས་ནག་པོ་ཞིག་ཡིན་པ་དེ་དེ་ཧ་ཅང་གི་ཡིན་ན་གསལ་བོ་རེད་ཤི། རྒྱུ་མཚན་ཆི་ཟིག་ཨ་རི་དང་ན་ཡིན་ན་ད་ཁོང་ཚོ་གི་འདི་གི་ཨ་གི་ཡིན་ན་ཐིག་ཐོག་གི་འདི་ཨ་རི་ལ་བཙོང་མི་ཆོག་ཟེ་མི་བཙོང་ཟེ་དང་ན་ད་སྒོ་རྒྱབ་དགོས་གི་ཡོད་རེད་སྒོ་རྒྱབ་བཏང་ན་ད་ཨ་རི་གི་ནང་ན་འདི་བཀོལ་མཁན་དུང་ཕྱུར་གཅིག་དང་བྱེ་བ་ལྔ་ཡོད་ཟེ་གི་ཡོད་རེད་ད།

ལྟད་མོ་མ་མོ་འབུལ་འབུལ་བྱུང་བ་རེད་རེད་ད་ད་འདི་ལྷག་པར་དུ་ར་ཤི་ཡ་གི་ནང་ང་ལོག་པ་ཅིག་དགོས་བ་རེད་འོ་ན་འདི་རུ་འདི་ཡོད་གི་ད་ལྟད་མོ་ཞིག་དུ་ཡང་རུ་གཏོང་དགོས་ངེས། དེ་བཞིན་ལྷ་སྡེ་གནམ་ལོ་ཡག་ལགས་ནས་མུ་མཐུད་དུ་རྒྱ་ནག་གིས་ཨ་མི་རི་ཀའི་གཞོན་སྐྱེས་ཁྲོད་ལ་ཤུགས་རྐྱེན་སྤྲོད་ཐབས་སོགས་ཐབས་ཇུས་ནག་པོ་འཐེན་བཞིན་པ་འདི་དག་ད་གཟོད་ནུབ་ཕྱོགས་སྤྱི་ཚོགས་ཀྱིས་གཞི་ནས་ཤེས་རྟོགས་བྱས་ཏེ་ཐབས་ཇུས་འདི་རིགས་འགོག་ཐབས་བྱེད་པ་འདི་ནི་བོད་དང་ཤར་ཏུར་ཀི་སི་ཐན། ལྷོ་སོག་པོ། ཧོང་ཀོང་སོགས་རང་དབང་བརྩོན་ལེན་གནང་མཁན་ཚོར་ཆ་མཚོན་ན།

གསན་པ་རྣམ་པ་ཚོ་ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཊོན་ན་ཡོད་པའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་རྣམ་རྒྱལ་ལགས་དང་ལས་རིམ་འདི་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་སྟག་ལྷ་རྒྱལ་ཡིན། རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།